sbs.com.au/tibetan། གཟའ་འཁོར་འདིའི SBS བོད་སྐད་སྡེ་ཚན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ང་པད་མ་སྒྲོལ་དཀར་ཡིན་གཟའ་འཁོར་འདིའི་བརྗོད་གཞི་ནི་ཨོ་སི་ཀྲི་ལི་ཡའི་ནང་ཕྱི་མི་གཞིས་སྤོ་བ་རྣམས་ཀྱི་ལས་ཀ་འཚོལ་སྟངས་དང་ལས་ཀའི་དྲི་རྩད་ལ་གྲ་སྒྲིག་བྱེད་སྟངས་སྐོར་ཡིན།

ཀྱིས་བསྡུ་རུབ་བྱས་པའི་གྲངས་ཐོ་ལ་གཞིགས་ན་ཨོ་སྟྲེ་ལི་ཡའི་ནང་ཉེ་དུས་སུ་འབྱོར་བའི་ཕྱི་མི་གཞིས་སྤོ་བ་དང་གཏན་འཇགས་མ་ཡིན་པའི་སྡོད་མི་རྣམས་ལས་མི་འབོར་བརྒྱ་ཆ་བདུན་དང་ཕྱེད་ཀ་ཙམ་ལས་མེད་ཡིན་འདུག Lakshmi Shankar ལགས་ཁོང་རྒྱ་གར་དུ་སྙན་གྲགས་ཅན་གྱི་འཕྲུལ་ཆས་སྤྱི་གཉེར་ཁང General Electric ནང་འཕྲུལ་རིག་བཟོ་སྐྲུན་འཆར་འགོད་པའི་ལས་ཀ་ལོ

གལ་སྲིད་ཁྱེད་ཀྱིས་ཀྱང་མི་གཞན་ལྟར་བྱས་ན་སྙན་ཞུ་འབུལ་མི་གྲངས་གཅིག་སྟོང་བཞི་བརྒྱ་ལས་ཁྱོད་རང་དེའི་ནང་གཅིག་ཡིན་གྱི་རེད་དེ་འདྲ་སོང་ཙང་རང་བཞིན་གྱིས་ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་སྐྱེས་པ་དང་འཚར་ལོངས་བྱེད་པའི་སྙན་ཞུ་འབུལ་མི་རྣམས་ལས་དབྱེ་བ་ཕྱེ་སླ་པོ་ཡོད། ཕྱི་མི་གཞིས་སྤོ་བ་རྣམས་ལ་དམིགས་པའི་དབྱིན་ཡིག་སློབ་ཁྲིད་པ Luke Treadwell ལགས་ཀྱིས་ཨོ་སི་ཀྲི་ལི་ཡར་གསར་དུ་འབྱོར་བ་རྣམས་ལ་ལས་ཀའི་ཟབ་སྦྱོང་ཡང་གནང་གི་ཡོད། ཁོང་གིས་གསར་འབྱོར་བ་རྣམས་ལ་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་ཉམས་མྱོང་གསོག་ཆེད་ཐོག་མར་དང་བླངས་ཀྱི་ལས་ཀ་ལ་ཞུགས་དགོས་ཞེས་ལམ་སྟོན་གནང་ཡོད། དང་བླངས་བྱེད་རྒྱུའི་གོ་སྐབས་བྱུང་ཚེ་དེ་ངེས་པར་དུ་ལེན་དགོས། ངའི་བསམ་པར་དང་བླངས་ལས་ཀའི་བརྒྱུད་གསར་དུ་འབྱོར་བའི་ཕྱི་མི་གཞིས་སྤོ་བ་རྣམས་ལ་ཨོ་སི་ཀྲི་ལི་ཡའི་ལས་གནས་ཁག་གི་ལས་ཀ་ལས་ཕྱོགས་དང་འགྲོ་སྟངས་སོགས་ཀྱི་ཉམས་མྱོང་ཡག་པོ་ཐོབ་ཀྱི་རེད། སྤྱིར་ཨོ་སི་ཀྲི་ལི་ཡའི་ནང་ཁྱེད་རང་དང་བླངས་ཀྱིས་ལས་ཀ་ལས་ན་ལས་གནས་དེར་ཡོད་པའི་ལས་བྱེད་རྣམས་ཀྱིས་ཁོང་ཚོའི་ཤེས་བྱ་དང་ལོ་མང་ནས་བསགས་པའི་ཉམས་མྱོང་རྣམས་ཁྱེད་ལ་སློབ་ངེས་རེད། ཡང་ཁོང་གིས་ཁྱེད་ཀྱི་ལས་ཀར་འབུལ་པའི་སྙན་ཞུ་དེ་གློག་ཀླད་བརྒྱུད་དབྱེ་གསེས་བྱེད་ཀྱི་ཡོད་ཅེས་གསུངས། དེ་འདྲ་སོང་ཙང་ཁྱེད་ཀྱི་སྙན་ཞུའི་སྙིང་དོན་ལ་གཞིགས་ནས་དབྱེ་གསེས་བྱེད་ཀྱི་ཡོད་པས། ཁྱེད་ཀྱིས་འབུལ་བའི་སྙན་ཞུ་དེའི་ཁ་ཤོག་ཡི་གེའི་སྙིང་དོན་རྣམས་ཁྱབ་བསྒྲགས་བྱེད་པའི་ལས་གནས་དེའི་དགོས་མཁོ་དང་མཐུན་པར་བྲིས་དགོས་ངེས་རེད། དེ་མིན་ན་ཁྱེད་ཀྱི་སྙན་ཞུ་དེ་ལེགས་འགྲུབ་ཡོང་དཀའ་མོ་རེད།

དཔེར་ན། ངའི་སློབ་ཕྲུག་རྣམས་རྐང་རྩེད་སྤོ་ལོར་དབྱིངས་ཡོད་པ་དང་དེའི་སྐོར་བཤད་པར་འབད་བརྩོན་བྱེད་ཀྱི་ཡོད་གང་ཡིན་ཟེར་ན། དེར་ཡོད་པའི་མི་རྣམས་རྒྱུན་གཏན་དུ་རྐང་རྩེད་སྤོ་ལོའི་སྐོར་གྲོས་མོལ་གནང་གི་ཡོད་པས་དེར་ཞུགས་ཐུབ་པར་རང་ཉིད་ལ་ཤེས་བྱ་གང་འཚམ་དགོས་ངེས་རེད། ལས་ཀའི་དྲི་རྩད་སྐབས་སྐད་ཆ་གང་བཤད་དགོས་མིན་དང་སྐད་ཆ་ག་འདྲ་ཤོད་དགོས་མིན། སྐད་ཀྱི་གདངས་དང་ལུས་པོའི་རྣམ་འགྱུར་སོགས་ལ་དོ་སྣང་བྱས་ན་ཁྱེད་ལ་ལས་ཀ་རག་པར་ཁེ་ཕན་ཆེན་པོ་ཡོད། In some cultures you show respect to the potential employer by Employee གོམས་སྲོལ་འགའ་ཤས་ནང་ལས་ཀའི་འདྲི་རྩད་སྐབས་ལས་ཀ་སྤྲོད་མཁན་ལ་གུས་ཞབས་ཚུན་ཆད་གཟབ་གཟབ་གང་དྲག་བྱེད་དགོས་པ་ཡིན། འོན་ཀྱང་ཨོ་སི་ཀྲི་ལི་ཡའི་ནང་ལུགས་སྲོལ་དེ་ལྟར་བྱས་ན་ཁོང་ཚོའི་མཐོང་ཚུལ་ལ་ཁྱེད་ལ་གདེང་ཚོད་མེད་པ་དང་ལས་གཉེར་དེར་དབྱིངས་མེད་པ་མཐོང་ངེས་རེད། དེ་འདྲ་སོང་ཙང་ཁྱེད་ཀྱིས་མིག་ལྟ་ཕྱོགས་དང་རྣམ་འགྱུར་བསྟན་སྟངས་སྐད་ཀྱི་གདངས་ལུས་ཀྱི་རྣམ་འགྱུར་སོགས་ལ་དོ་སྣང་འཕར་མ་བྱེད་དགོས་པ་ཡིན། Ray Pavri ལགས་ཀྱང་ལོ་སུམ་ཅུའི་གོང་ཨོ་སྟྲེ་ལི་ཡར་སླེབས་སྐབས་དཀའ་ངལ་དེ་ལྟར་འཕྲད་པ་རེད། ཁོང་གིས་ཉམས་མྱོང་འདྲ་མིན་བསགས་ནས་རང་ཉིད་ཀྱི་ཞན་ཆ་རྣམས་ཡར་རྒྱས་གཏོང་བས་ད་ལྟའི་ཆར་ལས་ཀ་འཚོལ་མཁན་མང་པོ་ཞིག་ལ་ལམ་སྟོན་གནང་བཞིན་ཡོད། The first would be figuring out what are your strengths, what makes you tick. དང་ཐོག་ལ་ཁྱེད་རང་རང་ཉིད་ལ་མི་གཞན་དང་མི་འདྲ་བའི་ཁྱད་ཆོས་དང་རྣམ་དཔྱོད་ལེགས་པ་གང་ཡོད་མེད་ངོས་ཟིན་དགོས། དེ་རྗེས་ཁྱེད་ཀྱིས་ལས་ཀའི་ཁྲོམ་རའི་ནང་རང་ཉིད་ཀྱི་རྣམ་དཔྱོད་བེད་སྤྱོད་བྱས་ཏེ། ཐོག་མར་གོམ་པ་གང་འདྲ་སྤོ་དགོས་མེད་ཐབས་ཇུས་བཏོན་དགོས་པ་ཡིན། རང་ཉིད་ལ་སློབ་གསོ་དང་ལམ་སྟོན་བྱེད་མཁན་དགེ་རྒན་བཟང་པོ་ཞིག་འཚོལ་ནས་ཁྱེད་ཀྱི་སྐད་ཆ་བཤད་སྟངས་དང་ཉན་སྟངས། རྣམ་འགྱུར་སྟོན་སྟངས་སོགས་མི་གཞན་དང་འབྲེལ་བ་བྱེད་ཚུལ་ཡར་རྒྱས་གཏོང་དགོས། གལ་སྲིད་ཁྱེད་ཀྱི་ལས་ཀའི་སྙན་ཞུ་ལམ་ལྷོང་བྱུང་ནས་དྲི་རྩད་བྱེད་པར་སྐད་བཏང་བ་ཡིན་ན། ཁྱེད་ཀྱིས་དེར་ཚོང་འབྲེལ་གྱི་ཚོགས་འདུ་གལ་ཆེན་ལྟ་བུ་ཞིག་ལ་བརྩི་དགོས། Um and in any effective sales you need to ཚོང་པ་ཞིག་ཡིན་ཀྱང་རང་ཉིད་ཀྱི་ཚོང་ཟོག་ཉོ་མཁན་གྱི་དགོས་མཁོ་ལེགས་པར་ཤེས་དགོས། དེ་འདྲ་སོང་ཙང་ཁྱེད་ལ་ལས་ཀ་སྤྲོད་མཁན་ནི་ཚོང་ཟོག་ཉོ་མཁན་ལྟ་བུ་ཡིན་པས་ཁྱེད་ཀྱིས་རང་ཉིད་ཀྱི་ཤེས་བྱ་དང་བྱས་རྗེས་རྣམས་ཁོང་ཚོར་སྟོན་ཐུབ་པའི་ཐོག་ཁོང་ཚོ་འདོད་བློ་ཁེངས་པ་དང་ཁྱེད་ལ་ཡིད་སྨོན་སྐྱེ་བ་བཟོ་དགོས། Lakshmi Shankar ལགས་ཀྱིས་ལས་གནས་འདྲ་མིན་དུ་སྙན་ཞུ་འབུལ་ནས་ལོ་གཅིག་དང་ཕྱེད་ཀ་ཙམ་ཕྱིན་ཡོད་པས་ད་ལྟའི་ཆར་ཁོང་མོའི་ལས་ཀ་འཚོལ་སྟངས་ཐབས་ཇུས་ཡག་ཏུ་འགྲོ་ཡོད་དེར་བརྟེན་ལས་ཀ་རག་པར་རེ་བ་ཆེ་རུ་ཕྱིན་སོང་ཞེས་གསུངས།
ད་ལྟའི་ཆར་ང་རང་ལས་མི་གླ་མཁན་འགོ་འཛིན་ཁ་ཤས་དང་ཐད་ཀར་འབྲེལ་བ་བྱེད་བཞིན་ཡོད། ངའི་བསམ་པར་གལ་སྲིད་ངས་མི་སུམ་ཅུ་དང་འབྲེལ་བ་བཟོས་ན། མི་གཅིག་གཉིས་ཀྱིས་ང་ལ་ལས་ཀའི་གོ་སྐབས་ངེས་པར་དུ་སྤྲོད་ངེས་རེད་བསམ་གྱི་འདུག་ངས་གོ་སྐབས་དེ་ཆུད་ཟོས་དུ་མ་གཏོང་བར་མུ་མཐུད་ལས་ཀ་ཡག་པོ་བྱས་པ་ཡིན་ན་ལས་ཀ་དེ་ཡུན་རིང་པོ་གཉེར་ཐུབ་པའི་ཡིད་ཆེས་ཡོད། གཤམ་ལ། སྤྱི་ཚོགས་ཞབས་ཞུ་པ་ཡར་ལོ་ངག་དབང་ལགས་སུ། ཨ་ནི་ཁོ་རང་གི་ལོ་མང་པོའི་ཉམས་མྱོང་དང་བསྟུན་ནས། ཨོས་ཏྲེ་ལི་ཡའི་ནང་ལོགས་ལ་ལས་ཀ་འཚོལ་སྟངས་དང། ལས་ཀའི་དྲི་རྩད་ལ་སྐད་བཏང་སྐབས། དེ་ལ་གྲ་སྒྲིག་གང་འདྲ་བྱེད་དགོས་མེད་སྐོར་བཅར་འདྲི་ཅིག་བྱས་ཡོད་པས་དེ་ལྷན་རྒྱས་ཀྱིས་གསན་རོགས་གནང། དང་པོ་དེ་ལ་ཁྱེད་རང་གིས་ངོ་སྤྲོད་མདོར་བསྡུས་ཅིག་བྱེད་ཁྱེད་རང་ད་ལྟ་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དང Australia ལ་ག་དུས་སླེབས་ཡོད་མེད་དང་དེ་ཚོའི་སྐོར་ལ་ངོ་སྤྲོད་མདོར་བསྡུས་ཅིག་བྱེད་རོགས།
ཨོ་ད་ང་གི་མིང་ལ་ཡར་ཀླུང་ངག་དབང་ཅེས་ད་ང་ད་ལྟ་ཆབ་སྲིད་ཀྱི་འབྲེལ་ཡོད་ཀྱི་མིང་ཐོག་ནས་ཉིས་སྟོང་བཅུ་ལོར Australia སླེབས་རྒྱུ་ཡིན་དེ་ད་ལྟའི་ཆར Australia གྱི་བྱིས་པ་གི་ད་ཐོབ་ཐང་ཐོག་ལ་འདུག་སེ་ལས་ཀ་བྱེད་ཀྱི་ཡོད།
ཨ་ནེ། ཡར་ཀླུང་ངག་དབང་ཁྱེད་རང་ད་ད་ལྟ་ཕལ་ཆེར་ཨོ་སི་ཀྲི་ལི་ཡར་སླེབས་ནས་ལོ་མང་པོ་ཅིག་འགྲོ་ཡོད་རེད་ཨ་ནེ། ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་བྱས་ད་མཐོ་སློབ་འགྲོ་ཡོད་རེད་དེ་འདྲས་ཡིན་དུས་ཙམ་པ་གཅིག་ལས་ཀ་ཡི་ཉམས་མྱོང་ཨ་ནེ་འདྲ་མི་འདྲ་ཅིག་ཡོད་རེད། ད་ལས་ཀ་དེ་ཚོ་ལ་ཕར་སྙན་ཞུ་རྒྱག་དུས་ཙམ་པ་ཨ་ནེ། དང་པོ་སྙན་ཞུ་རྒྱག་བ་དང་ཡང་དྲི་རྩད་བྱེད་ཡག་གི་སྐད་གཏང་གི་རེད་བ། དེ་འདྲས་ཐེངས་ག་ཚོད་འགྲོ་མྱོང་ཡོད་ན།

ཚབ་མང་མི་མང་པོ་ཅིག་འདུག་ཚབ་ཁུར་བ་ལས་ཀ་འདུག་སེ་བཅར་འདྲི་བྱས་འགྲོ་བའི་སྐབས་སུ་ཚབ་ཁུར་ཡིན་ན་ཚབ་ན་གེགས་ཁ་ཡོད་མ་རེད་ཚབ་ན་སྐོར་ཅིག་གིས་ཞུ་ཞུ་འདུག་ག་ས་གེགས་མ་རེད་དེ་གཅིག་དེ་ནས་ད་བྱེད་སྟངས་གལ་ཆེ་དེ་གལ་ཆེ་ཤོས་དེ་ག་ཟེར་ན་ད་སོ་སོ་གི་ལས་ཀ་བྱེད་ས་གི་ཡུལ་དེ་ད་སྨན་ཁང་ཡིན་ན་འདྲ་གཞུང་འབྲེལ་ཡིན་ན་གཞུང་འབྲེལ་མ་ཡིན་པ་དེ་ངོས་འཛིན་བྱེད་དེ་གལ་ཆེ་བ་རེད་དེ་ག་རེ་ཡིན་མིན་ཧ་གོ་བ་བྱེད་དེ་ཁོ་རང་ཚོ་གི་ད་ལས་ཁུངས་ཡིན་ན་ད་ག་རེ་བཟོ་གྲྭ་ཡིན་ན་ག་རེ་ཡིན་ན་དེའི་སྐོར་ལ་དེ་རྒྱུས་ལོན་བྱེད་དེ་གལ་ཆེ་བ་ཞིག་རེད། དེ་ནས་ཁོང་ཚོ་ཁོང་ཚོ་གི་དེའི་སྐོར་དེ་སོ་སོ་ཞིབ་འཇུག་བྱེད་དྲ་རྒྱ་དེ་ཚོ་ལ་བལྟ། ནས་དེ་ནས་འགྲོ་བའི་སྐབས་སུ་ཕར་བཅར་འདྲི་བྱས་འགྲོ་བའི་སྐབས་སུ་དེ་ནས་དུག་ལོག་ཡག་པོ་གོན་ཡག་བྱེད་དེ་ནས་གཟུགས་ཀྱི་ད་རྣམ་འགྱུར་དེ་ཚོ་ཡག་པོ་སྟོན་ཡག་བྱེད། དེ་ནས་ད་ག་ནང་བཞིན་གྱིས་སོ་སོ་གྱིས་ད་ཁོ་རང་ཚོ་སྨན་ཁང་ཡིན་ན་སྨན་ཁང་དང་འབྲེལ་བ་ཡིན་ཅོག་གི་དེ་ནས་སོ་སོ་ཉམས་མྱོང་ཡོད་ན་ཉམས་མྱོང་དེ་ཚོ་ཕར་བཤད། ད་ག་ནང་བཞིན་གྱིས་དེ་ནས་ཅིག་གིས། དུས་ཚོད། ད་ཅིག་ཆུ་ཚོད་བརྒྱད་དང་ཕྱེད་ཀ་ར་ཅིག་ཡིན་ན། ད་བརྒྱད་པ་ཙམ་ཞིག་སྐར་མ་བཅུ་བཅོ་ལྔ་ཙམ་སྔ་ཙམ་སླེབས་ཡིན་ན་དེ་ནས་འདུག་སེ་ཡག་པོ་ཡོད་རེད་བསམ་གི་འདུག་ཨོ་ནམ་རྒྱུན། ཨོ་ངས་འདུག་སེ་ད་ནམ་རྒྱུན་གྲ་སྒྲིག་ངས་བྱེད་པའི་སྐོར་དེ་འདྲ་ར་བྱེད་ཀྱི་ཡོད།
དཔེར་ཆ་བཞག་ན་ཨོ་སྟྲེ་ལི་ཡ་ནང་ལོགས་ལ་ཡིན་ན་ལས་ཀ་མང་ཆེ་ད་ད་ལྟ་ང་ཚོས། དྲ་རྒྱའི་ཐོག་ནས Seek དང Indeed ལབ་ནས་ད་ལས་ཀ་འཚོལ་ས་གཉིས་ཡོད་ར། ད་གལ་ཆེན་པོ་གཉིས་དེ་དེ་དེ་དེ་ཚོའི་བརྒྱུད་ནས་ད་ལས་ཀ་འཚོལ་མང་པོ་ཅིག་འཚོལ་གོ་རེད་ཨ་ནས་དེ་ཚོའི་བརྒྱུད་ནས་འཚོལ་དུས་ཙམ་པ་གཅིག་མི་སྙན་ཞུ་རྒྱག་མཁན་མང་དྲགས་ནས་ལས་ཀ་ས་མིག་གཅིག་མི་བྱེད་མ་དེ་ལ་སྙན་ཞུ་རྒྱབ་ནས་ད་ག་ལེར་ད་བརྒྱ་ཕྲག་ཁ་ཤས་ཅིག་སླེབས་ཡོང་དུས་ད་ལས་ཀ་རག་ཡ་ཅིག་ཅིག་གོ་སྐབས་མ་སོན་ཡོང་དུས་ཆུང་ང་ད་དེ་འདྲའི་ཡིན་ད་ཡང་ཁྱེད་རང་གིས་ཅིག་སོ་སོ་ངོ་ཤེས་ད་ད་དེ་འདྲའི་བརྒྱུད་ནས་ཡང་ལས་ཀ་འཚོལ་ཡ་དང་ལས་ཀ་འཚོལ་སྟངས་གཞན་པ་ཡང་ག་འདྲེ་ར་ཅིག་ཡོད་ན་ཐབས་ཤེས། རེད་ད་ད་ཁྱོད་རང་གིས་གསུངས་པ་ནང་བཞིན་རེད་ཅེས་ད་ད་དྲ་རྒྱ་གི་ཐོག་ནས་འདུག་སེ། དེའི་ཐོག་ནས་འདུག་སེ་སོ་སོར་སྙན་ཞུ་ཅེས་བར་བ་དེ་གཅིག་བྱེད་དེ་ནས་གཅིག་གིས་མི་གི་ད་ཅིག་སོ་སོར་ངོ་ཤེས་པ་གིས་བརྒྱུད་ནས་འདི་འདྲ་གཅིག་བྱེད་དེ་ནས་འོ་ད་འདི་འདྲ་བྱེད་དེ་ཡང་ཤི་ན་ཚགས་པར་འགྲོ་དུས་ཙམ་ན་འདུག་སེ་རག་གི་རེད་བ་ཡིན་ན་ད་གལ་ཆེ་བོ་གཅིག་དེ་ག་ཟེར་ན་ད་རྒྱལ་ཁབ་གཅིག་ནས་གཅིག་ཡོང་པའི་སྐབས་སུ་དེ་ནས་ས་དང་མི་དང་ཚང་མ་རྒྱུས་མེད་རྒྱུ་ཆགས་གི་རེད་བ་ནི་ཁ་སངས་པོ་བྱེད་ཡ་དེ་དཔེ་གལ་ཆེ་བོ་རེད་དེ་སོ་སོར་ཁ་སངས་པོ་བྱེད་དེ་ནས་མི་ཞིག་ད་ལས་བཅུག་ལས་ཀ་སོ་སོ་སོ་ད་ཁོ་རང་འཇོན་ཐང་དང་ནུས་པ་ལ་བབས་པའི་ཞིག་ང་ལས་ཀ་འདི་འདྲ་བྱེད་ཀྱི་ཡོད། ང་འདི་བྱེད་ཀྱི་ཡོད། འདི་ཁ་སངས་པོ་བྱེད་ཡ་དེ་གལ་ཆེ་བ་ཞིག་རེད། དེ་ནས་དང་དང་པོ་ཅིག་གི་སོ་སོ་ལས་ཀ་དེ་ཡག་པོ་ཧ་གོ་གི་ཡོད་ན་འདྲ་མེད་ན་འདྲ་ཅིག་གི་ཤེས་ཀྱི་མེད་མ་ལབ་པ་ཅིག་གི་ག་རེ་ཡིན་ན་ཅིག་གི་སོ་སོ་ཅིག་གི་མ་ཤེས་པ་ནས་ཤེས་པ་དུགས་སུ་ཅིག་གི་སོ་སོ་སྦྱང་གིན་སྦྱང་གིན་དེ་ནས་ཉམས་མྱོང་བསག་གིན་བསག་གིན་བྱེད་ཡ་དེ་གལ་ཆེ་བ་རེད་ཡང་ཁ་ཤས་ཡང་དུགས་སུ་ཡོང་གི་འདུག་བ་ཅིག་ད་ཨོ་སི་ཀྲི་ལི་ཡར་སླེབས་པའི་སྐབས་སུ་ཨོ་ངས་འདི་ཤེས་ཀྱི་མེད་ལོ་དུགས་སུ་ད་ག་རང་བསྡད་བཞག་འདུག་བ།

ཅིག་ཁོང་ཚོའི་ནི་བཅུ་སོ་སོ་ཚོ་འབུར་དུ་དོད་ཡག་འདྲ་བོ་ཅིག་ཡོད་ར་དེ་འདྲའི་དེ་ག་འདྲའི་ར་ཞིག་མཐོང་གི་འདུག་བོད་པ་ཞིག་ཡིན་པའི་ཆ་ནས་དེ་འདྲའི་འདྲ་བོ་ཅིག་ཡོད་རེད་བསམ་གྱི་འདུག་གས་ཡང་མིན་ན་ཅིག་ཡང་སོ་སོ་ལ་བོད་པ་ཡིན་པའི་ཆ་ནས་ཡང་ཁོང་ཚོའི་ལས་ཀ་སྤྲད་ངེས་ཀྱི་ལྟ་སྟངས་ཅིག་ཡོད་ར་ངོ་འདི་མ་འདྲ་བ་ཅིག་ལྟ་ཡག་འདྲ་བོ་དང་དེ་འདྲའི་གི་ཁེ་ཕན་ཅིག་མཐོང་གི་འདུག་གས་ཡང་མིན་ན་ཡང་བོད་པ་ཡིན་པའི་ཆ་ནས་ཡང་ཅིག་ཕྱི་ལོགས་མི་རེད་དེ་འདྲའི་ཡིན་དུས་ཡང་གྱོང་འདྲ་བོ་ཅིག་མཐོང་གི་འདུག་གས་ཡང། ད་དེ་སྤྱིར་བཏང་ས་གནས་སྡོད་ས་སྤྱིར་བཏང་གི་ད་འདས་ཟིན་པའི་ལོ་དཔེ་ཅིག་མང་པོ་ཆ་བཞག་ན་ང་ཚོ་བོད་པ་ལབ་པའི་སྐབས་སུ་དེ་ནས་སྐྱབས་བཅོལ་བ་ཅིག་མི་དྲང་པོ་བྱས་དུགས་སུ་གོང་ས་མཆོག་བཀའ་དྲིན་ལ་དེ་ནས་ཡག་པོ་ཡོད་རེད་ཙོ་ར་བ་དེ་ཡིན་ཙང་མི་མང་ས་སྤྱི་མང་པོ་སྤྱི་ཚོགས་མང་པོ་ཅིག་ནས་ད་བོད་པ་ལབ་དུས་དྲང་པོ་ཡོད་རེད་ལས་ཀ་ཧུར་ཐག་བུར་ཐག་བྱེད་ཀྱི་རེད་ལོ་དེ་འདྲའི་ལྟ་སྟངས་ཅིག་ཡོད་ཡོད་རེད་ར་བ། ཡིན་ན་དེ་ཚང་མ་དུགས་སུ་ཆགས་གི་མ་རེད་བ། ཚང་མ་དུགས་སུ་ཆགས་གི་མ་རེད་ཡིན་ན་སོ་སོ་དུགས་སུ་ད། ལས་ཀ་ག་རེ་བྱེད་ཀྱི་ཡོད་ན་འདྲ་ཐབ་ཚང་ནང་བྱེད་ཀྱི་ཡོད་ན་འདྲ་ག་བ་རྒན་གསོ་ཁང་བྱེད་ཀྱི་ཡོད་ན་འདྲ་ཚོང་ལས་སྡེ་ཚན་བྱེད་ཀྱི་ཡོད་ན་སྨན་ཁང་སྡེ་ཚན་སོ་སོ་ད། དྲང་པོ་དྲང་གཞག་དང་དུགས་སུ་ཧུར་ཐག་བུར་ཐག་ལས་ཀ་ཧུར་ཐག་བུར་ཐག་དུགས་སུ་བྱེད་ཡ་གལ་ཆེན་པོ་རེད་བ། ཡིན་ན་ས་ཆ་ཁ་ཤས་ལ་སྤྱི་ཚོགས་ཁ་ཤས་ནང་ལ་ཡང་བོད་པ་རེད་ལབ་པའི་སྐབས་སུ་དུགས་སུ་ཅིག་མིག་གི་བཅར་འདྲི་བྱེད་པའི་སྐབས་སུ་ཡང་དེ་སྐོར་ལ

ད། ད་ལྟ་ལས་ཀ་འཚོལ་ག་འགྲོ་དུས་ཙམ་པ་ད་ཨོ་སི་ཀྲི་ལི་ཡའི་འགྲོ་སྟངས་བྱས་ན་ད་ལས་ཀ་འཚོལ་དུས་ཙམ་པ། ད་ལྟ་ལས་ཀ་བཅར་འདྲི་བྱས་སྐད་བཏང་ཡ་འདི་ད་ཨོ་སི་ཀྲི་ལི་ཡའི་འགྲོ་སྟངས་རེད། དེ་འདྲ་ཡིན་དུས་ད་བོད་པ་དེ་ཚོ་ལ་དམིགས་བསལ་གྱིས་ད་བཅར་འདྲི་འགྲོ་དུས་ཙམ་པ། དཀའ་ངལ་འདྲ་བོ་ལབ་ན་ད་ཅིག་ཆེ་ཤོས་ཅིག་ག་རེ་ཁྲིད་དགོས་རེད་བསམ་གྱི་འདུག། ད་དཀའ་ངལ་ཆེ་ཤོས་འདྲ་བོ་དེ་ད་དེ་རེད་ད། ད་སྒེར་སོ་སོ་སྒེར་སོ་སོ་ལ་ཡང་སྤྱི་ཡོངས་ཀྱི་དཀའ་ངལ་ཡོད་རེད་ཡང་སྒེར་སོ་སོ་དཀའ་ངལ་མ་འདྲ་བ་ཡོད་རོ། ད་ཡང། སྤྱི་ཡོངས་འདྲ་ཅིག་བྱས་ན་ད་ད་ད་བོད་པ་ད་ད་དེའི་བའི་ཁུལ་དུ་ཕལ་ཆེར་བསྡུམས་བྱ་བྱེད་བྱེད་བྱས་ཡོད་རེད། དེས་ན་ད་སྐད་ཡིག་དེ་རེད་ད་ཨིན་ཇིའི་སྐད་ཡིག་དེ་རོ། ཨིན་ཇིའི་སྐད་ཡིག་དེ་ཡིག་སོ་སོ་གི་ཚོར་བ་དེ་ཚོ་ད་བཅར་འདྲི་བྱེད་ས་ལ་ཚོར་བ་དེ་ཡོངས་སུ་བ་སྟོན་ཐུབ་ཀྱི་ཡོད་མ་རེད།